ཡིད་དུ་འབའ་ཞིག་གསལ་རིག་ཙམ་དེ་ལ་མཉམ་བཞག། བསྐུར། བཀའ་མང། མཉམ་བཞག་ལ་བསྐ་པ་མང་གི་སྟེ་བཀའ་མང་སྟེ། དེ་ལྟ་བུ་ཡི་ཤེས་པ་ལ། ཆགས་པ་རྡོ་རྗེའི་མདོ་སྔགས་ནི་མ་གཏོགས།

རྐྱེན་དང་མ་འཕྲད་ཡིན་པར་ཟད། ང་ནི་དེ་གར་སྡོད་པ་ལ་གཉེན་པོའི་གནོད་པ་ཕྱོགས་ན་མེད། ང་དེ་གུ་དེ་གར་སྡོད་པ་དེ་ལ་ད་ང་ལ་གཉེན་པོའི་ཕྱོགས་ན་མེད། ཟེར་ད་དེ་ཚོ་བསྒོམ་མཁན་དེ་ཚོ་ཤེས་རབ་བསྒོམ་པ་ལྟ་ཅི་དེ་ཚོ་ཤེས་རབ་བསྒོམ་པ་མི་འདུག། གཟུགས་མེད་ཁམས་པའི་ལྟ་བ་ཡིན་ད་དེ་ཚོ་ཤེས་རབ་བསྒོམ་པའི

ཁོང་ཅི་ག་འདྲ་ཅིག་ཡིན་ན་ཡང། སྒོམ་གྱི་མིང་འདོགས་བཟང་བཟང་དང་སྒོམ་གྱི་མིང་གོ་ལ་འདི་ནི་བཟང་མདོག་ཁ་པོ་བཟང་མདོག་ཁ་པོ་དང། སྙན་སྙན་ཇི་ཙམ་བཏགས་བཏགས་ལགས་ཀྱང། སྒོམ་པའི་གནས་སྐབས་རང་ལའང། འདི་རྣམས་སྒོམ་ལས་མི་འདའ་བས་སྒོམ་པའི་གནས་སྐབས་ཁོ་རང་ལ་ཡིན་ན་དེ་ནས་ཡང་ན་མེད་ན། ཅི་ཡང་ཡིད་ལ་མི་བྱེད་པ་ཡང་ན་མེད་ན་ཤེས་པ་ཙམ་ཡིད་ལ་བྱེད་པ། དེ་འདྲ་ཙམ་བསྒོམ་པ་མ་གཏོགས་པས་འདི་རྣམས་བསྒོམ་ལས་མི་འདའ་བ། ང་མེད་སུ་ཡིས་རྟོགས་པ་མིན་ཟེར་ང་རང་བཞིན་གྱིས་མེད་པ་རྟོགས་པ་དེ་སུ་ཡིས་མི་འདུག། ང་མེད་ཟེར་ང་རང་བཞིན་གྱིས་མེད་པ་དགག་བྱ་སྦྱར་གྱི་ཡོད་པས། ང་རང་བཞིན་གྱིས་མེད་པ་སུ་ཡིས་རྟོགས་པ་མིན།

མུན་པའི་གཉེན་པོ་ལ་སྣང་བ་དགོས་པས་སྣང་བ་མེད་ན་མུན་པའི་གཉེན་པོ་གང་ཡོང་ཡ་གི། སྣང་བ་སྣང་བ་བཞིན་དགོས་ཀྱི་གཞན་གྱིས་མ་ཡིན་ནོ། ཕུང་པོ་ཞིག་སྟེ་ཕུང་འཛིན་བློ། མི་སྐྱེ་བ་ལ་ལྟ་བར་འདོད། ཕུང་པོ་ཕུང་པོ་ཕུང་སོགས་ལྔ་པོ་དེ་ཞིག་སྟེ་ཕུང་འཛིན་གྱི་བློ་མི་སྐྱེ་བ་ལ་ལྟ་བར་འདོད། གསལ་རིག་ཙམ་ནི་མི་འདོར་བས་ཤེས་པ་སྒོམ་ལས་མི་འདའ་ཞིང། དེ་འདྲ་བྱེ་བྲག་སྨྲ་བ་དེ་འདྲ་བྱེ་བྲག་སྨྲ་བའི་ནང་གསེས་ལས་ཀྱང་དེ་འདྲ་འདོད་ཚུལ་ཡོད་གསུངས་ནུ་ག་ནི་བྱེ་བྲག་སྨྲ་བ་ཡོངས་ཁོ་རང་འདྲ་མིན་གྱི་ནི་འདྲ་བྱེད་ནུ་ག་ནི་བྱེ་བྲག་སྨྲ་བ་ལྟ་བུ་བྱེ་བྲག་སྨྲ་བ་ཡོངས་ཁོ་རང་གྲུབ་མཐའ་སྐོར་བཅད་དང་སྐོར་ནི་འདྲ་ཡིན་ཟེར་ར་རང་གྲུབ་མཐའ་ཚོར་གསར་བུ་མོ་བས་ད་ནི་པན་ཆེན་རིན་པོ་ཆེ་གི་གནས་སུ་ཡིན་གསུངས་ནུ་ག། ཕུང་པོ་ཞིག་སྟེ་ཕུང་འཛིན་གྱི་བློ་ཕུང་འཛིན་བློ། མི་སྐྱེ་བ་ལ་ཕུང་པོ་ཞིག་ཚར་སོང་ན་ཕུང་པོ། ཕུང་པོ་འཛིན་པའི་ཕུང་པོ་འཛིན་པའི་བློ་མི་སྐྱེ་བ་ལ་ལྟ་བར་འདོད་ཀྱི་དེ་འདྲ་ནོ། ལྟ་བར་འདོད། ཡིན་ན་ཡང་ཁོས། ཕུང་འཛིན་གྱི་བློ་མི་སྐྱེ་ཡིན་ན་ཡང་གསལ་རིག་ཙམ་ནི་འདོར་གྱི་མི་འདུག་ཟེར་ད་ཤེས་པ་ཙམ་གྱིས། སྒོམ་མཁན་གྱིས་དེ་ཤེས་པ་ཙམ་ཅིག་འདོད་ཀྱི་འདུག་གསལ་རིག་ཙམ་ཞིག་མི་འདོར་བས།

དེ་འདྲའི་མཉམ་པར་བཞག་པའི་མཐུ་ལས་ནི། སྣང་བ་ཐམས་ཅད་བན་བུན་དང། སྣང་བ་ཐམས་ཅད་ད་བན་བུན་ཟེར་སྣང་བ་ཐམས་ཅད་བན་ནེ་བུན་ནེ་དེ་འདྲ་མོ་ཞིག་སྣང་བ་ཐམས་ཅད་བན་བུན་དང། གསོབ་དང་གསོག་དང་སྙིང་པོ་མེད། རག་མ་ལུས་པར་མཐོང་བ་ན་རག་མ་ལུས་པར་སྙིང་པོ་མེད་པ་རག་མ་ལུས་པར་མཐོང་བ་ན། རི་དང་ར་བ་ཁང་ཁྱིམ་དང། དེ་འདྲའི་མཐོང་བ་ན་རི་དང་ར་བ་ཁང་ཁྱིམ་དང། རྩིག་པ་ལ་ནི་ཐལ་བྱུང་དང། ཁོ་ཐོགས་མེད་དུ་འགྲོ་ཐུབ། རྩིག་པ་ལས་ཐགས་ཐོགས་མེད་པར་ཐལ་བྱུང་དང། ཐུག་ཐོགས་མེད་པར་འགྲོ་བ་དང། རྡོ་ལ་རྐང་རྗེས་ལག་རྗེས་སོགས། ཡོན་ཏན་དཔག་མེད་མངའ་མོད་ཀྱང།

ཐགས་ཐོགས་མེད་པར་འགྲོ་ཐུབ་པ་ལ་སོགས་པ་དང་རྡོ་བྲག་ཁ་ཅིག་ལ་རྐང་རྗེས་ལག་རྗེས་འཇོག་ཐུབ་པ་ལ་སོགས་པ་དེ་འདྲ་ཅིག་བྱུང་ཙ་ན་དེ་ནི་བར་ཆད་ཁོ་རང་གི་མཆོག་ཏུ་གྲུབ་པར་འཛིན་གྱིས་ཟེར་དེ་དག་བྱུང་སྟེ་མཆོག་འཛིན་པས་ཤེས་རབ་བསྒོམ་པ་དེ་འདྲའི་མཆོག་འཛིན་བྱེད་མཁན་དེ་ལ་ཤེས་རབ་བསྒོམ་པ་མི་འདུག་ཟེར་ཤེས་རབ་བསྒོམ་པ་ལྟ་ཅི་སྨོས། དེ་འདྲའི་མཆོག་འཛིན་མཁན་དེ་དག་ངའི་བསམ་པ་རྫོགས་པ་ཡིན་ཟེར། བདག་འཛིན་ལ་གནོད་ཡས་མ་བྱུང་བ་ངའི་བསམ་པ་རྫོགས་པ་ཟེར། ངའི་བསམ་པ་རྫོགས་པ་ཡིན། ཅི་ཕྱིར་ང་ཡི་གཉེན་པོ་མེད། འོན་ཀྱང་དེ་དག་སྐྱེས་པ་ན་སྟོང་པ་ཉིད་ལ་མོས་པ་ཡི་རྒྱུ་ཙམ་བྱེད་པས་སྒོམས་ཤིག་གྲོགས་དེ་འདྲའི་སྒོམ་པ་ལ་བརྟེན་ནས་དེ་ནི་ཁོ་ཚོ་རང་གི་བསམ་བློའི་སྦུག་ལ་ཡིན་ན་སྟོང་པ་ཉིད་ཡིན་ཡིན་བསམ་ཚང་གི་དེ་ནི་དེ་འདྲའི་གི་སྒོམ་པ་ལ་བརྟེན་ནས་སྟོང་པ་ཉིད་ལ་ད་མོས་པ་ཙམ་གྱི་རྒྱུ་བྱེད་ཀྱི།

ད་སེམས་ཙམ་པ་དང་རང་རྒྱུད་པ་ཁ་ཁ་སོང་ནས་འགོས་ནུས་ན། སེམས་ཙམ་རང་རྒྱུད་པ་རྣམས་ཀྱིས་ཆོས་རྣམས་ངོ་བོ་ཉིད་ཀྱིས་གྲུབ་བོ། ངོ་བོ་ཉིད་ཀྱིའམ་ད་རང་བཞིན་གྱིས་གྲུབ་ཟེར་གྱི་ཡོད་པས། རང་རྒྱུད་པའི་རང་གི་ཆོས་ངོ་བོ་ཉིད་མེད་པ་རང་གྲུབ་ཟེར་བོ་ལྟ་མོད་པས་ད་འདི་ནི་སྐབས་དོན་དགོས་འདུན་གསུང་ཡས་ནི་དེ་ཡིན་པས་ཆོས་རྣམས་ངོ་བོ་ཉིད་ཆོས་རྣམས་རང་བཞིན་གྱིས་གྲུབ། ཆོས་རྣམས་རང་བཞིན་སེམས་ཙམ་པའི་རང་བཞིན་གྱིས་གྲུབ་ཟེར་གྱི་ཡོད་པ། རང་གི་མཚན་ཉིད་གྲུབ། རང་ངོས་ནས་གྲུབ་པའོ། ཆོས་རྣམས་ངོ་བོ་ཉིད་ཀྱིས་གྲུབ། རང་གི་མཚན་ཉིད་ཀྱིས་གྲུབ་པ་དང་རང་བཞིན་གྱིས་ནི་གྲུབ་པ་དང། རྫས་སུ་གྲུབ་པའི་རྣམ་གཞག་རྣམས་ཆེད་སྒྲུབ་ཏུ་ནི་མཛད་པར་སྣང། དེ་ལྟ་དང་པོ་ཆེད་སྒྲུབ་རང་བཞིན་གྱིས་གྲུབ་པ་སེམས་ཙམ་པ་རང་གི་ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པ་མ་ཡིན་པས་ཏེ་རང་རྒྱུད་པས་ནི་དང་པོ་ཆེད་སྒྲུབ་ཏུ་སྣང།

ཡོངས་གྲུབ་བདེན་གྲུབ་པས། སེམས་ཙམ་པས་ཡོངས་གྲུབ་བདེན་པར་གྲུབ་པ་པོ་སྐྱིན་ཆོག་པ། བདེན་གྲུབ་ཀྱི་ལྟ་བ་དེ་བསྒོམས་པས་ན། ང་ལ་མ་གནོད་མ་ཟད་པར་ང་ལ་གནོད་པ་གནོད་པ་ཕར་བཞག་ནས་ང་ཉིད་བསྒོམ་པ་རང་བས། ཁོ་བདེན་གྲུབ་ཡིན་ཟེར་ཚ་དམ་ཡིན་པ་ལ་བརྒྱ་ཁ་ཐོགས་པ་ང་ཉིད་བསྒོམ་པ་རང་ཡིན།

ཉོན་སྒྲིབ་སྤངས་པས་བདེན་འཛིན་ཉོན་སྒྲིབ་ཡིན་ཆོག་པ། བདེན་འཛིན་ཉོན་སྒྲིབ་ཚིག་གཅིག་རང་རྒྱུད་པའི་ལུགས་ལས། ཉོན་སྒྲིབ་མ་སྤངས་པ་ལ་ཐར་པ་ཐོབ་ཡོད་མོད། ཐར་པ་ཙམ་ཡང་ཐོབ་པར་དཀའ། རང་བཞིན་གྲུབ་པ་མེད་པ་ལ་རྒྱུ་འབྲས་འཇོག་པ་མི་ཤེས་པས་རང་བཞིན་གྱིས་མ་གྲུབ་པ་ལ་རྒྱུ་འབྲས་འཇོག་པ་ཤེས་ཀྱི་མེད་པས་ཅི་མི་ཤེས་པས་བདེན་པ་གཉིས་དང་ཐར་པ་མེད། ཟེར་བ་དེ་གཉིས་ལས་བདེན་པ་གཉིས་འཇོག་ཚུལ་དེ་ཤེས་ཀྱི་མེད་པས་ཐར་པ་ཡང་མེད། མགོན་པོ་ཀླུ་སྒྲུབ་མགོན་པོ་ཀླུ་སྒྲུབ་ཀྱི་གསུང་ལས། ཕྱི་རོལ་གྱུར་ལ་ཞི་བའི་ཐབས་མེད་དོ། དེ་དག་ཀུན་རྫོབ་དེ་ཉིད་བདེན་ལས་ཉམས།

ཀླུ་སྒྲུབ་རྩ་ཤེ་ལ་ཡིན་ན་ཀུན་རྫོབ་དང་ནི་དོན་དམ་ལ་མ་བརྟེན་པར་ཡང་དག་དོན་ནི་རྟོགས་མི་འགྱུར་ཟེར་གྱི་ཆོག་དེ་ནི་དབུ་མ་འཇུག་པ་ལ་ཡིན་ན་སློབ་དཔོན་ཀླུ་སྒྲུབ་ཞབས་ཀྱི་གསུང་ལས་ནི་ཕྱི་རོལ་གྱུར་ལ་ཞི་བའི་ཐབས་མེད་དོ། དེ་དག་དེ་ཉིད་ཀུན་རྫོབ་དེ་ཉིད་བདེན་ལས་ཉམས་ཟེར་ཡོད་ནི་དབུ་མ་འཇུག་པའི་ཚིག་དང་ཕྱི་མ་འཇུག་པའི་ཚིག་ཉམས།

འདུག། ཐ་སྙད་དུ་རང་མཚན་ཉིད་གྲུབ་པ་མིན་ན་བྱ་བྱེད་རྒྱུ་འབྲས་འཇོག་པ་མི་ཤེས། དེ་འདྲའི་ལྟ་བ་མ་དོར་ཕྱིན། ཐེག་པ་གསུམ་པོ་གང་གིས་ཀྱང་ལྟ་བ་དེ་མ་དོར་ཕྱིན་ཆད་ལ་ཐེག་པ་གསུམ་པོ་གང་གིས་ཀྱང་འཕགས་ལམ་རྒྱུད་ལ་སྐྱེ་བ་དཀའ། དལ་འབྱོར་བའི་ལུས་ལ་བྱིན་ཏེ་འཕགས་ལམ་མ་འོངས་པ་འོ། སྐྱེས་ཆེན་དམ་པ་དེ་ཚོས་ཀྱང་དེ་ཙམ་ལས་ནི། མ་བཀྲོལ་ན། མ་བཀྲོལ་ན། ཅི་ཡང་མི་ཤེས། མ་བསླབས་པས་སྒོམ་སྒྲུབ་བྱེད་པ་ཕལ་ཆེར་ནི་སོ། ད་དེ་ལྟ་བུའི་དོན་ནི། དབུ་མ་རང་རྒྱུད་པའི་དེ་ནི་དེ་སྐད་དུ་ཡང། ལྟ་བ་དམ་པ་སོ་མཐོན་པོ་ལས་ཁོ་ཚོར་ལྟོས་ཏེ། དེ་འདྲའི་ཅིག་སྐྱེས་ཆེན་དམ་པ་དེ་འདྲའི་ཅིག་ཡོད་པས་དེ་ཁོ་ཚོས་ཡི་དེ་ནི་དེ་ཙམ་ལས་མ་བཀྲོལ་ན། ད་ཅི་ཡང་རྩ་ནས་མི་ཤེས་པ་གྲུབ་མཐའི་ལས་མ་ཞུ་བ་དང་གཞན་བརྗོད་ད་དེ་ནི་གང། མ་བསླབས་པ། ཐོས་བསམ་སྒོམ་གསུམ་ལ་མ་བསླབས་པའི་གང་ཞིག་འཇིག་མིན་པའི་གཟུངས་སྒོམ་སྒྲུབ་བྱེད་པ་ཕལ་ཆེར་ནི། མ་རིག་མུན་པའི་བློ་དེ་ནི། དེ་ལས་ནག་པའི། དེ་ནི། ཙི་གུ་གི་ནག་པ་ཞིག་ལ་བརྟེན་བྱས་ནས། མུན་ནག་མུན་ནག་རང་པས་ནག་སྒོམ་ནག་སྒོམ་བྱ། འོ་དེ་འདྲའི་སྐད་དེ། མ་རིག་མུན་པའི་བློ་དེ་ནི་དེ་ལས་ནག་པའི། ཙི་གུ་གི།

རྒྱུས་ནི་མེད་པས་ན། ཟེར་བ་གསལ་རིག་གསལ་ཞིང་རིག་པ་སེམས་ཀྱི་མཚན་ཉིད་ཡིན་པ་རྒྱུས་མེད་པས་ན། གསལ་རིག་ཙམ་ལ་མ་ཡེངས་པར་འཇོག་པ་སྒོམ་གྱི་ཡང་རྩེར་འདོད། རིག་པ་ཙམ་ལ་གསལ་རིག་ཙམ་ལ་དེ་ནི་སྒོམ་ལ་སྒོམ་ལ་བདུན་དགེ་སྒོ་སྒོམ་གྱི་ཡང་རྩེར་འདོད།

གང་ཡང་ཡིད་ལ་མི་བྱེད་པར་གསལ་རིག་ཙམ་ཞིག་བསྒོམ་པ་ནི་སེམས་རང་བསྒོམ་པ་ཡིན། གསལ་རིག་ཙམ་ཞིག་བསྒོམ་ན་སེམས་ཁོ་རང་བསྒོམ་པ་ལས་སེམས་རང་བསྒོམ་པ་ཡིན་པས་ན་ང་དང་སེམས་གཉིས་འབྲལ་མེད་ནི་དེ་ནི་སེམས་རང་བསྒོམ་པ་ང་ནི་སེམས་བསྒོམ་པ་འབྲལ་མེད་ནི་དེ་འགལ་མི་འདུག་གསུངས། ང་དང་སེམས་གཉིས་འབྲལ་མེད་ནི་དེ་ནི་ང་ཉིད་བསྒོམ་པ་ཡིན་ང་བསྒོམ་པ་རང་བས་ང་ཉིད་བསྒོམ་པའི་འབྲས་བུ་ལ་ཐར་པ་ཐོབ་པ་མེད་པའི་ཁར།

རྗེས་ཐོབ་ཙམ་གྱི་ལྟ་བ་ཡིན། དེ་ཡི་ལྟ་བའང་དེ་ཡི་ལྟ་བའང་འཕགས་པ་ཡི། རྗེས་ཐོབ་ཙམ་གྱི་ལྟ་བ་ཡིན། སངས་རྒྱས་ས་རུ་དེ་ཡང་འདོར། རྗེས་ཐོབ་ཀྱི་ལྟ་བ་དེ་སངས་རྒྱས་ཀྱི་ས་རུ་དེ་ཡང་འདོར། དེའི་རྒྱུ་མཚན་ཅི་ཕྱིར་ན། ཐ་སྙད་བཏགས་ཡོད་མིང་རྐྱང་ཙམ་ཐ་སྙད་བཏགས་ཡོད་མིང་རྐྱང་ཙམ།

ལྟ་བ་ཡིན། དེའི་རྒྱུ་དེ་འགའ་བཏགས་ཡོད་མིང་རྐྱང་ཙམ། ད་རྒྱུ་བས་ནི་འདོད་པ་ཡིན། སངས་རྒྱས་ས་ན་མིང་དོན་གྱི་མཚན་མ་གང་ཡང་མ་མཆིས་སོ། སངས་རྒྱས་ས་ན་མིང་དོན་གྱི་མིང་དང་དོན་གྱི་མཚན་མ་གང་ཡང་མ་མཆིས་སོ། ཟེར་སོང་ན་ད་མིང་དོན་གྱི་མིང་དོན་གྱི་མཚན་མ་གང་ཡང་མ་མཆིས་སོ་ཟེར་ན། མིང་དང་དོན་བཙལ་ན། བཏགས་དོན་བཙལ་ན་མ་མཆིས་པ་མན་འགྲོ། གཞན་སངས་རྒྱས་ས་ན་མིང་དོན་ཡོད་པ། ཡོད་པ་དེ་བཙལ་ན་བཏགས་དོན་བཙལ་ན་གང་ཡང་མ་མཆིས་གསུང་གི། མཚན་མ་གང་ཡང་མ་མཆིས་སོ། མཉམ་བཞག་རྗེས་ཐོབ་ཡོད་པར་ནི། རྒྱུད་བླ་སོགས་ལས་གསུངས་པ་ཡིན། མཉམ་བཞག་དང་རྗེས་ཐོབ་ཡོད་ཟེར་མཁན་ནི་རྒྱུད་བླ་མ། དེ་གང་ཟག།

མིང་རྐྱང་བཏགས་ཡོད་ལ་བྱ་བྱེད་འཇོག་ཐུབ། དེ་ཁག་པོ་ཡོད་ཁག་ས་དེ་ཨོ་དེ་ཡོད་སར་ཡོད། ཨོ་རྗེ་བླ་མས་དེ་ནི་འོལ་ཁ་ལ་ཕེབས་ནས་ཚོགས་བསགས་སྒྲིབ་སྦྱང་མང་གི་གནང་ཡོད་དེ་གནང་ཡོད་དེ་དེ་འདྲ་གི་གནས་ཚུལ་དེ་གོ་བ་ལ་དེ་ནི་ཚོགས་བསག་ཡས་དེ་སྒྲིབ་པ་སྦྱང་ཡས་དེ་མང་གི་མང་མ་བྱུང་ན་བློ་ལ་འཆར་ཐུབ་ཀྱི་མི་འདུག་ག་ཨང་དེ་འདྲ་ཡིན་ཟེར། ཨ་ནི་འདི་ང་རང་དོགས་པ་ཞུ་ཡས་བྱེད་ལ།

དེ་བྱས་ན་དེ་འདྲའི་ལྟ་བར་བྱས་སོང་སྟེ་དེ་འདྲའི་དེ་འདྲའི་ཡིན་གྱི་རེད་དཔེར་ན་འོ་རེད། ཅ་ལག་དེ་འོ་རེད་ཡིན་ན་ཅ་ལག་དེ་སྤུས་ཀ་འདི་འདྲ་པོ་ཞིག་ཡོད་ཟེར་ཁོས་བློས་བཏགས་ནས་བྱས་ན། མིང་ནས་ཡིན་ཟེར་ཡང་བཏགས་ནས་བྱས། ཡིན་ནའི་བློ་ངོ་ཅི་རུ་ཡག་པ་ཅི་རེད་ལྟོས་ཆ་ལྟོས་ཆ་ཁོ་ནས་ཡག་པོ་གྲུབ་རྒྱུ་འབའ་ཆེན་ཁོ་ཡག་པ་ཡག་ཡག་གི་ཡིན་གི་ནས་མོ། ཁོ་ཁོ་རང་ལ་ལྟོས་ཆ་ལྟོས་ཆ་ནས་ཡག་པོ་ཞིག་གྲུབ་རྒྱུ་བྱུང། ཤིང་ངོ་མ་ཁོ་རང་སྒྲིབ་པ་མ་སྤངས་པ་ལ་ཡག་པ་ཅིག་གང། རིགས་ཡབ་མོ་པདྨ་སྒྲིབ་པ་ཅིག་སྤངས་ཚར་སོང་ན་དེ་ནི་གད་མོ་བས་ད་གང་པོ་རང་དབང་ཐོབ་ནས་གང། མོ་སྤངས། འོ་དེ་དེ་འདྲ། ད་དེ་དུས་གང་པོ་མི་བདག་འཛིན་གྱིས་སྨྲས་སོ། བདག་འཛིན་སྐད་ཆ་དེ་སྐད་དུ་བཤད་ཚར་བས། ད་དེ་ནི་ཤེས་རབ་ཀྱིས་ལན་སྨྲས་པ་ས་མཐའ་ནས་ཉེས་སུ་འཇིག་ཡང་ཤེས་རབ་ཀྱིས་ནི་ལན་སྨྲས་པ། ཤེས་རབ་ཀྱིས་ནི་ལན་སྨྲས་པ་ང་ལ་དད་པ་ཙམ་གྱིས་ཀྱང།

སྡིག་པ་མཐའ་དག་ཞི་བར་བྱེད། ང་ལ་ཐེ་ཚོམ་ཟོས་པས་ཀྱང་སྲིད་པ་ཧྲུལ་པོར་བྱས་གྱུར་ན། བསྒོམས་ན་ཁྱོད་འབུད་ཐེ་ཚོམ་མེད་ད། ཤེས་རབ་དེ་བསྒོམས་ན་ད་ཁྱོད་བདག་འཛིན་དེ་རྒྱུ་འབུད་རྒྱུ་རང་བས། ད་སྒྲོ་བཏང་རྒྱུ་རང་བས་མོ་ཐེ་ཚོམ་ཙང་བྱེད་དགོས་མོ་ང་ལ་དད་པ་བྱས་ན་ཡང་སྡིག་པ་ཞི་གི་ནོ་གོ། ང་ལ་ཐེ་ཚོམ་ཟོས་པས་ཀྱང་ཧྲུལ་པོ་དེ། གོན་རྒྱུ་དུ་མ་སོང་གོན་རྒྱུ་བསམ་པ་དགའ་འདི་བྱོ་ཡོད་ན་ཡང་ཁོ་ཧྲོག་ཧྲོག་དང།

འཁོར་བར་བསྐྱལ་ལ་མཐའ་མི་འདུག། བདག་འཛིན་ཁྱོད་རྩ་བ་ནས་མ་བཏོན་པ་ཡིན་ན་དེ་ནས་འཁོར་བར་འཁྱར་ལ་མཐའ་མི་འདུག་འཁོར་བ་ལ་མཐའ་ཙང་མི་འདུག། འཁོར་བར་འཁྱར་ལ་མཐའ་མི་འདུག་འཁྱར་ནས་ཀྱེ་རྐྱང་ཆེ། འོང། ཡང་ཤེས་རབ་ཀྱིས་སྨྲས་པ། ཁོ་ཤེས་རབ་ཀྱིས་དེ་དུ་སྨྲས་སོ། ཡང་བདེན་འཛིན་གྱིས་སྨྲས་སོ། བདེན་འཛིན་གྱིས་ནི་ལན་སྨྲས་པ། ང་གཉིས་འབུད་པར་བྱེད་པ་ལ་གཉེན་པོ་བསྒོམ་པར་མི་བྱེད་པར་རྒྱུག་ཅིག་བྱས་པས་འགྲོ་བ་དཀའ། གཉེན་པོ་མ་བསྒོམས་ན་ང་རྒྱུག་ཅིག་བྱས་པས་ག་ཅེས་འགྲོ་བ་དཀའ། གཉེན་པོའི་འཛིན་སྟངས་མ་འགལ་ན་དཀོན་མཆོག་གསུམ་གྱིས་གཙོ་མཛད། གཉེན་པོའི་འཛིན་སྟངས་མ་འགལ་ན་དཀོན་མཆོག་གསུམ་གྱིས་གཙོ་མཛད་པའི་སེམས་ཅན་ཐམས་ཅད་དགྲར་ལངས་ནས་གོ་མཚོན་མཚོན་ཆ་སྣ་ཚོགས་ཐོགས། རྒྱོབ་དང་གསོད་ཀྱི་སྒྲ་འབྱིན་ཅིང། མཐུ་དང་ཐུན་འབྲུའི་ནུས་པ་རྣམས། ཇི་ཙམ་མང་བ་ཙམ་གྱིས་ཀྱང། ང་ཡི་ཕྱོགས་ནི་རྒྱས་པས་ན། ཤེས་རབ་ཁྱོད་ཀྱིས་གང་དུ་ཕྱིན། ངའི་གཉེན་པོ་དེ་མ་བསྒོམས་ཕྱིན་ཆད་ལ། ང་དང།

སྔོན་རྡོ་རྗེ་ནས་ཉན་ཐོས་ཞི་བ་འཚོ་རྣམས་ཟིན་པས་ཏེ། ཉན་ཐོས་དང་དེའི་ཕྱོགས་སུ་གླན་པ། ཉན་ཐོས་ཁོའི་ཕྱོགས། ལམ་གྱི་རིམ་པ་གཅིག་གིས་བསྟན་པ། རང་ཅག་གི་ལམ་གྱི་འཁྲུལ་འཁྲུལ་གྱི་འོ་གླན་པ། ཁོ་དང་གཅིག་པ་པས་གླན་པ། ངའི་ཕྱོགས་སུ་གླན་པ། ཕྱོགས་ལས་འདས་བས་སོ་དང་གཅིག། གླན་པ་ཡི་ཐར་པ་ཐོབ་པར་བྱེད་དོ། ལོ། མཚན་ཉིད་སྔགས་པ་སྒོམ་ཆེན་པ་འོ་དེ་འདྲ་གི་ཐར་པ་ཐོབ་པར་བྱེད་དོ་ཟེར་ནས་མཚན་ཉིད་པ་ཡིན་ནས་པས་སྔགས་པ། སྔགས་ཀྱི་དེ་ནས་དུ་སྒྲུབ་མཁན་དང་དེ་འདྲ་དང་སྒོམ་ཆེན་པ། ཕལ་ཆེར་ཁ་ལ། ཚེ་འདི་ནི། བློས་བཏང་ཡིན་ཞེས། དེ་ཚོ་ཕལ་ཆེར་གྱིས་ཁ་ལ། ཁ་ནས་ཟེར་དུས་ཚོད་ན་ང་ཚེ་ཚེ་བློས་བཏང་བ་ཡིན། ང་ཚེ་དེ་བློས་བཏང་ཡིན་ཟེར་ཁ་ནས་ཟེར་གྱིས། ཚེ་བློས་བཏང་ཡིན། ཚེ་འདི། བློས་དང་ཡིན་ཞེས་བཞེད་ལ་ནི། ང་ཡི་ཉན་ཐོས་ཁོ་ན་དང། བཞི་པོ་ནི་བསམ་བློའི་བུ་ནི་བཞི་པོ་ནི་ངའི་ཉན་ཐོས་ཁོ་ན་བས། ད་མང་བྱེད་དེ་འདྲས་ཡོད། དེ་མང་བྱེད་དེ་འདྲས། དེ། ད་རུང་ང་ཚོ་ལས།

དེ་ཁས་མི་འདུག། སེང་གེ་རྒན་ལགས་སྐད་ཆ་དྲང་པོ་ཞུས་པ་ཡིན་ན། རིན་པོ་ཆེ་གི་ཡ་གིར་ང་ཚོ་ད་ཨི་ཏ་ལི་ལ་བླ་བྲང་ཡོད་རོ། ཨ་རེད་པ། ད་ཡ་གིར་ང་ཚོ་ཚང་ཚང་དེ་འདྲ་པེ་ཤ་མེད་པ་དཀའ་ལས་ཞེ་དྲག་ཡོད་རེད། ཚང་མ་ཚུལ་དང། དེ་རང་རེད། དེ་ངས་དེ་འདྲ་རེད་དེ་འདྲ་རེད་ད་དེ་ངས་ངས་འདྲི་ཧ་གོ་འདུག། གཞན་དེ་ལས་པོ་ཡིན་ན་དེ་འདྲ་ཡོད་མ་རེད།

བློས་བཏང་མིང་ལ་ཟེར་བ་མ་གཏོགས་པ་ཞེ་ལ་བསམ་བློའི་ཞེ་ཁོ་ན། ཞེ་ལ་ནི་ང་ཡི་སྙན་འདོད་ཁོ་ན་བས། ངའི་ཆོས་ངའི་སྙན་འདོད་ཁོ་ན་བས། ངའི་སྙན་འདོད་ཁོ་ན་དང། བྱ་དང་བྱ་བྱེད་གཞན་ལས་མང། སོ། བྱ་བ་བྱེད་ཡས་དང་བྱ་བ་བཏང་ཡིན་བཏང་ཡིན་ཟེར་བ་མང་པ་བྱ་བྱེད་གཞན་ལས་ཏོག་ལས་མང། འོ་དེ་འདྲ་རེད། དེ་ཡང་མང། ཁྱད་པར་མཁས་བཙུན་བཟང་གསུམ་ཡང། ཁྱད་པར་མཁས་བཙུན་བཟང་གསུམ་ཡང། ཕལ་ཆེར་ང་དང་ཤེས་རབ་གཉིས། འདམ་དུ་བཅུག་ན་ང་ཉིད་འདམ།

བཟང་བའི་ཡོན་ཏན་དང་གཞན་ལ་ལྷག་བསམ་གྱིས་ཕན་བདེའི་བསམ་པ་སྒྲུབ་ཡས་ཀྱི་དེ་འདྲའི་བཟང་པོ་དེ་འདྲ་ཡིན་ན་ཡང། ང་དང་ཤེས་རབ་གཉིས་འདམ་ལ་བཅུག་ན་ཕལ་ཆེར་གྱིས་ང་འདམ་ཡིན་གྱིས། འདམ་དུ་བཅུག་ན་ང་ཉིད་འདམ། ཅི་ཡི་ཕྱིར་ན་ཁྱོད་ཉིད་ནི་ཟ་རྒྱུ་མིན་ཅིང་གོན་རྒྱུ་མིན། ཟ་ཁང་ཁྱོད་ལ་བདག་མེད་རྟོགས་པའི་ཤེས་རབ་ཀྱི་ཐུགས་སུ་སྒོམ་དེ་ནི་ཁྱོད་ལ་ཟ་རྒྱུ་ཡང་མིན་ཅིང་གོན་རྒྱུ་ཡང་མིན། མཐོང་བའི་ཡུལ་ན་ནི་ཁྱོད་མེད། ཕྱི་མ་གར་སོང་ཆ་མེད་ཡིན། ང་ནི་འཕྲལ་ལ་ཉེར་མཁོ་ཡིན། འཕྲལ་ལ་ཉེ་བར་མཁོ་བ་ད་ཇ་ཆང་ད་གང་དུ་གང་བོ་ཡིན་ན་ད་ང་ལ་དེ་ནི་ཡོང་གི་ཡོད། ང་ནི་འཕྲལ་ལ་ཉེར་མཁོ་ཡིན། ཇ་ཆང་ཟ་མ་བཟང་ངན་དང། བཀུར་སྟི་ཞབས་ཏོག་ཆེ་ཆུང་དང། འབུལ་བ་བཟང་ངན་ལེགས་ཉེས་སོགས། ང་ཡི་ཕྲག་ཏུ་གཏོགས་ནས་ནི། ང་ཡི་ཕྲག་ཏུ་གཏོགས་ནས་ནི། འདབ་ལེན། འདབ་ལེན་བཟང་ངན་ང་ཡིས་བྱེད། ལེན་ཧ་ཚོ། གཅིག་ལ་གཅིག་ལ་ལེན་སྤྲོད་རེད་དོ།

ཆོས་ནི་གཏོང། ཁྱོད་ལ་ཡིད་མི་ཆེས་པའི་རྟགས་ཁོ་ན་མང་གི་འདུག་ཁྱོད་རང་ལ་ཤེས་རབ་ལ་ཡིད་མི་ཆེས་པའི་རྟགས། ཁྱོད་ལ་ཡིད་མི་ཆེས་པའི་རྟགས། རྒྱུ་མཚན། ལྟོ་ཕྱིར་ཆོས་ནི་གཏོང། ད་ནི་ཏག་ཏག་ཏག་ཏག་རང་བས། ལྟོའི་ཕྱིར་དུ། ལྟོ་ཆས་གྲོད་པ་གང་གི་ཆེད་དུ་ཆོས་བློས་བཏང། འཇིག་རྟེན་གྱི་གྲོང་ཆོག་ཀྱང་གི་གང་པོ་དེ་རང་བས། ཁྲི་གུང་ཐང་འཇམ་པའི་དབྱངས་ཀྱིས་གསུངས་པ་ནོ། སྔགས་ཀྱི་ཐད་ནས་ལམ་བསྐྱེད་རྫོགས་བསྒོམ་ཡས་དེ་ཐད་ཀ་དེ་འཇིག་རྟེན་གྱི་ནི་ནི་ད་གང་ཟག་པ་དག་རིམ་གྲོ་བྱེད་ཡས་ཅི་ལ། དེ་ནི་འཁོར་བ་སྟེ། དེ་ནི་ཆོས་ཀྱིས་ངན་སོང་སྒྲུབ་པར་མ་བྱེད་ཨང། གུང་ཐང་འཇམ་པའི་དབྱངས་ཀྱིས་ཨོ། ཆོས་ཟབ་གསལ་གྱི་དེ་སྔགས་ཀྱི་ཐད་ནས་བསྐྱེད་རྫོགས་བསྒོམ་ཡས་ཁོ་ཚོ་རང་གི་བསྒོམ་ཡས་གོ་མ་བྱའོ་ཅི་འཇིག་རྟེན་གྱི

རི་ཁྲོད་བོར་ནས་ཁྱི་སྒྲོག་ཅིང། རི་ཁྲོད་ལུས་ས་གོར་མ་བདེ་བ་ཆེ་ཁྱི་སྒྲོག། ཁྱི་ཡོད་ས་ཁྱིམ་ཚང་ཚོར་ཕྱིན་ཁྱི་སྒྲོག། ཁྱི་ཁྱིམ་ཚང་སྒོ་རྩར་ཕྱིན་སོང་ཁྱི་སྐད་རྒྱག་གི་བ་ཁྱི་ཡན་དོར་ཁྱི་སྒྲོག། འདོད་པ་མ་སྤངས།

དེ་སོགས་རྣམ་གྲངས་ཆེས་མང་མོད། ཐམས་ཅད་ང་ཡི་འཕྲིན་ལས་ན། ཁྱོད་ཀྱིས་དེ་དུས་གང་དུ་ཕྱིན། ཐིག་གེ་དང་པོ་ངའི་འཕྲིན་ལས་པས། བདག་འཛིན་གྱི་འཕྲིན་ལས་ཡིན། དེ་དུས་ཁྱོད་ཀྱིས་དེ་དུས་གང་དུ་ཕྱིན། འབུད་པའི་མན་ངག་མ་འདོན་ཅིག། ང་འབུད་ཀྱི་ཡིན་འབུད་ཀྱི་ཟེར། མན་ངག་དེ་མ་འདོན། འབུད་པའི་མན་ངག་མ་འདོན་ཅིག། གཞན་ཡང་ཤེས་རབ་ཁྱོད་ཉོན་ཅིག། གཞན་ཡང་ཤེས་རབ་འདི་ཉོན་ཅིག། འཆི་བ་སྙིང་ནས་མ་དྲན་ན། འཆི་བ་སྙིང་ནས་མ་དྲན་ན། ཆོས་པའི་མིང་ནི་ཅི་བཏགས་ཀྱང། ཚེ་འདི་ལས་ནི་འོས་ཅི་ཡོད། སོ་ཐར་དེ་རང་བས། འཆི་བ་སྙིང་ནས་འཆི་བའོ་ཤི་རྒྱུ་སྙིང་ནས་དྲན་མེད་ན། འཆི་བ་ཧ་གོ་རེད། ཤི་རྒྱུ་སྙིང་ནས་མ་དྲན་ན་ཆོས་པའི་མིང་བཏགས་ན་ཡང་ད་ཆོས་མིན་གྱི་ལས་ཀ་རྐྱང་ཆེ་ཡོད་ཟེར། པཎ་ཆེན་རིན་པོ་ཆེ་བློ་བཟང་ཆོས་རྒྱལ་མཚན་གྱི་དེ་ལས་ཡོད་པས། ཁོ་ལས་ཡོད་པས། བློ་སྦྱོང་སྐྱུག་མའི་ལས་དེ་ཡོད་པས། ཆོས་མིང། ཆོས་པར་མིང་བཏགས་ཀྱང་ཆོས་མིན་གྱི་བྱ་བ་བྱེད་པས་འགྱོད་ཟེར། ཆོས་པའི་མིང་བཏགས་ད་དེ་འདྲ་རྐྱང་ག་ནུབ་པ་མང་ཆེ་ཆེ། སུན་པོ་སྤྲུལ་པོ་ནུབ་པ།

ཚེ་འདི་ལས་ནི་འོས་ཅི་ཡོད། ཚེ་འདིའི་དོན་དག་བསྒྲུབ་རྒྱུ་ལས་གཞན་འོས་ཅི་ནུས། འོས་མི་འདུག། འོས་ཅི་ཡོད། འཁོར་བ་སྤྱི་དང་བྱེ་བྲག་གི། ཉེས་དམིགས་བསམས། ཉེས་དམིགས་བསམས་པས། འཁོར་བ་སྤྱི་བྱེ་བྲག་གི་ཉེས་དམིགས་བསམས་པས་སྙིང་ནས་ནི། ཐར་འདོད་བློ་ནི་མ་སྐྱེས་ན། ཉན་ཐོས་ཐར་པའང་ག་ལ་ཐོབ། འཁོར་བ་སྤྱི་བྱེ་བྲག་གི་ཉེས་དམིགས་བསམས་ནས་སྙིང་ནས་ཐར་པ་དོན་གཉེར་གྱི་བློ་ཐར་འདོད་ཀྱི་བློ་དེ་སྐྱེས་མེད་ན་ཉན་ཐོས་ཐར་པའི་ག་ལ་ཐོབ་ཀྱི་པའང། ཉན་ཐོས་དགྲ་བཅོམ་པའི་གོ་འཕང་པའི་ཉན་ཐོས་ཐར་པ་ཉན་ཐོས་ཐར་པའང་ག་ལ་ཐོབ། ཅིག་བྱེད་སེམས་ཅན་ཀུན་ལ་བུ་གཅིག་ལྟར། བརྩེ་བློ་སྙིང་ནས་མ་སྐྱེས་ཤིང། སེམས་ཅན་ཀུན་ལ་བུ་གཅིག་པ་ནང་བཞིན་གྱི་བརྩེ་བ་སྙིང་རྗེ་ཆེན་སྙིང་རྗེ་དེ་མ་སྐྱེས་ན་མ་སྐྱེས་ཅིག་བྱེད། ལྷག་བསམ་ཁུར་དུ་མ་བཀུར་ན། ཐེག་ཆེན་གྲལ་དུ་ག་ལ་ཚུད། སོ། ཐེག་པ་ཆེན་པོ་ལ་འདི་ཚོ་གཉིས་མེད་ན་ཐེག་པ་ཆེན་པོའི་གྲལ་ལ་ཚུད་ཡ་ཙམ་མོ། ཐེག་པ་ཆེན་པོའི་གྲལ་ལ་ཚུད་པ་ལ་དང་པོ་སེམས་ཅན་ལ་བུ་གཅིག་པ་ལྟར་སྙིང་རྗེ་ནི་སྐྱེ། ལྔ་པ་སྙིང་རྗེ་སྐྱེའོ།

ཞི་གནས་མཐུ་ལ་བརྟེན་ནས་ནི་ང་དང་འཇིག་རྟེན་འགལ་བ་ཡི། ཞི་གནས་མཐུ་ལ་བརྟེན་ནས་ནི་ང་དང་འཛིན་སྟངས་འགལ་བ་ཡི། ཤེས་རབ་ཁྱོད་ནི་བསྒོམ་པ་ལ་དཔྱད་པས་གནས་པ། ལྷག་པར་ནི་འདྲེན་པའི་ཤིན་སྦྱངས་མ་ཐོབ་ན། ས་ནི་ཞི་གནས་ཀྱི་མཐུ་ལ་ཞི་གནས་ལ་བརྟེན་ནས་ང་དང་འཛིན་སྟངས་འགལ་བའི་ཤེས་རབ་ཀྱི། སྟོང་ཉིད་རྟོགས་པའི་ཤེས་རབ་ཀྱི་ལྷག་མཐོང།

སྐྱེས་བུ་ས་མ་ཡིན་ཆུ་མ་ཡིན་ས། སྐྱེས་བུ་འུ་རའི་སའི་སྐྱེས་བུ་འུ་རའི་ས་གོ་རུས་པ་མ་འབའ། རུས་པ་དང་ཤ་འདི་ཚོ་ཡང་སྐྱེས་བུ་མ་ཡིན། ཁྲག་སེ་ཆུ་སེར་འདི་ཚོ་ཡང་སྐྱེས་བུ་མ་ཡིན། དེ་ནི་ས་མ་ཡིན་ཆུ་མ་ཡིན་མེ་མིན་འུ་རའི་དྲོད་དེ་ཡང་སྐྱེས་བུ་མ་ཡིན། འུ་རའི་དབུགས་ཡང་སྐྱེས་བུ་ཆེ་འགས་དེ་ཚོ་ཡང་སྐྱེས་བུ་མ་ཡིན། སྐྱེས་བུ་ས་མ་ཡིན་ཆུ་མ་ཡིན་མེ་མིན་རླུང་མིན་ནམ་མཁའ་མིན་བུ་ག་འདི་ཚོ་སྟོང་པ་འདི་ཚོ་ཡང་སྐྱེས་བུ་མ་ཡིན།

འབུད་འབུད་ཟེར་བ་མང་ལགས་ཀྱང། སྔར་ཡང་སེམས་དང་འགྲོགས་འགྲོགས་པ། ད་དུང་སེམས་དང་འགྲོགས་འགྲོགས་པ། སྔར་ཡང་སེམས་དང་འགྲོགས་འགྲོགས་པ། ད་དུང་སེམས་དང་ཡང་འགྲོགས་འགྲོགས་པ། སྔོན་ཆད་ཁྱོད་ཀྱིས་གང་དུ། བཟླས། ང་ཡི་སར་ནི་ཁྱོད། ང་ཡི་སར་ནི་ཁྱོད་མ་བྱུང། སྔོན་ཆད་ཁྱོད་ཀྱིས་གང་དུ་བསྡད། སྔོན་ཆད་ཁྱོད་གང་རུ་བསྡད། ང་ཡི་སར་ནི་ཁྱོད་མ་བྱུང། ང་ཡི་སར་ནི་ཁྱོད་བསླེབས་མ་བྱུང། ད་དུང་ཁྱོད་ནི་བྱེད་ལོར་ཟད། བྱེད་ཀྱི་བྱེད་ཀྱི་ཟེར་གྱིན་དེ། དེ་འདྲ་གི་ངང་ལ་ཟད་འགྲོ་གི་བས། ད་དུང་ཁྱོད་ནི་བྱེད་ལོར་ཟད། སྔོན་ཆད་འཕགས་པ་ཐོབ་པ་རྣམས་ཨུ་དུམ་ར་བའི་མེ་ཏོག་བཞིན། སྔོན་ཆད་འཕགས་པ་ཐོབ་ཐོབ་ཟེར་མཁན་དེ་འཕགས་པ་ཐོབ་ཟེར་མཁན་དེ་ཨུ་དུམ་ར་བའི་མེ་ཏོག་བཞིན་སྟབས་ཀ་ལ་སྟབས་ཀ་ལེགས་པ་རེ་རེ་ཙམ་ཨུ་དུམ་ར་བའི་མེ་ཏོག་ཟེར་ནས་ཁ་སང་ཡུལ་གྲོང་གི་སངས་རྒྱས་ཧོ་སངས་རྒྱས་འཇིག་རྟེན་བྱོན་དུས་མ་པ་མེ་ཏོག་མཛངས་མི་ཟེར་སྟབས་ཀ་རེ་རེ་ཙམ། དེ་ཡི་མིང་ལ་མ་རིག་ཟེར། དེ་ཡི་མིང་ལ་མ་རིག་ཟེར། མ་རིག་སངས་ལ་སངས་རྒྱས་ཟེར། མ་རིག་པ་སངས་པ་དེ་ལ་སངས་རྒྱས་ཟེར་གྱི་པས། དེ་བས་ཁྱོད་དང་ང་གཉིས་ནི། སེམས་དང་འགྲོགས་པ་ང་སྔ་མོད། སེམས་དང་འགྲོགས་པ་དེ་ང་སྔ་གི་པས་ཁྱོད་རང་གི་མོ་བས། སེམས་དང་འགྲོགས་པ་དེ་ང་ཡི་འཁོར་གྱི་ཉོན་མོངས་བརྒྱད་ཁྲི་བཞི་སྟོང་ཡོད་པ་ལ་ངའི་འཁོར་ལ་ཉོན་མོངས་བརྒྱད་ཁྲི་བཞི་སྟོང་ཡོད། གཉེན་པོ་བརྒྱད་ཁྲི་བཞི་སྟོང་གསུངས་ཟེར་བ་ཀུན་གྱིས་གླེང་ན་ཡང་བཟང་ཆོས་ཕུང་བརྒྱད་ཁྲི་བཞི་སྟོང་ཉོན་མོངས་བརྒྱད་ཁྲི་བཞི་སྟོང་གི་གཉེན་པོར་ཆོས་ཕུང་བརྒྱད་ཁྲི་བཞི་སྟོང་བྱས་ནས་ཟེར་རྒྱུ་ཟེར་གྱི་ཡོད། གཉེན་པོ་བརྒྱད་ཁྲི་བཞི་སྟོང་གསུང་ཟེར་བ་ཀུན་གྱི་གླིང་ན་ཡང།

གཉེན་པོ་ངོ་སྤྲོད་ལྟ་ཅི་སྨོས། གཉེན་པོ་ཐམས་ཅད་གཉེན་པོ་ངོ་སྤྲོད་ལྷ་གཙོ་བྱིན་གྱིས་ལྟ་ཅི་སྨོས་ངོ་སྤྲོད་བྱེད་ཀྱི་མི་འདུག་ལྟ་ཅི་སྨོས། གཉེན་པོ་ཐམས་ཅད་དྲིལ་ལགས་ཀྱང། ང་ཡི་འདོད་པའི་ཉོན་མོངས་གཅིག་པུ་ཐུབ་པར་མི་འགྱུར་བས་སེམས་གཉེན་པོ་ཡོངས་རྫོགས་དང་པོ་གཅིག་དྲིལ་བྱས་ན་ཡང། ང་ཡི་འདོད་པའི་ཉོན་མོངས་གཅིག་པུ་ཐུབ་ཐུབ་ཀྱི་མི་འདུག། ལྷ་གཙོ་ཐབས་སྤྱོད་བཏང་ཐུབ་ཀྱི་མི་འདུག།

ད་ཤེས་རབ་ཀྱིས་ལན་སྨྲས་པ་ཟེར་ཡ། ཤེས་རབ་ཀྱིས་ནི་ལན་སྨྲས་པ། ཁྱོད་རང་གཏམ་ལ། ཁྱོད་རང་གཏམ་ལབ། བཟང་པོ་འདུག་ཤེས་རབ་ཀྱིས་སྨྲས་པ། ཁྱོད་རང་གི་གཏམ་ལབ་རྒྱུ་དེ་བཟང་པོ་བཟང་པོ་འདུག། ཟེར་རྒྱུ།

ཡང་དག་མཐོང་ལ། ཡང་དག་མཐོང་ལ་ཀུན་རྫོབ་ཡིན། གཏི་མུག་ཅན་གྱི་ལབ་མང་ཀྱང་གཏི་མུག་ཅན་གྱི། ལབ་མང་ཀྱང་ལབ་ལ་མང་ན་ཡང། འགལ་བའི་རྣམ་གྲངས་མང་བར་ཟད། འགལ་འདུ་བྱེད་ཡག་གི་འགལ་བ་ཡོད་མཁན་གྱི་རྣམ་གྲངས་མང་གི་ཤུལ་གྱི་བས། ལམ་དང། འཕོང་རྭ

རྫུན་པའི་རྣམ་གྲངས་ཅི་མང་ཡང། རྫུན་པའི་རྣམ་གྲངས་ཅི་མང་ཡང། བདེན་པའི་དོན་དུ་མེད་པ་ཡིན། རྫུན་པ་དེ་བདེན་པའི་དོན་དུ། བདེན་པའི་དོན་དུ་བདེན་པའང་མེད། ཁྱོད་ནི་ཐོག་མ་མེད་པ་ནས་སེམས་དང་ལྷན་ཅིག་གནས་ཟེར་ན། ཁྱོད་ནི་ཐོག་མ་མེད་པ་ནས་སེམས་དང་ལྷན་ཅིག་ཏུ་གནས་པ་ཡིན། ཁྱོད་རང་ཟེར་གྱི་ཡོད་ཟེར་ན། སེམས་ནི་རྟག་གམ་མི་རྟག།

མི་སྐྱེ་ཟེར་ན་མངོན་སུམ་དུ་སེམས་མི་སྐྱེ་ཟེར་ན། སྐྱེ་བ་མེད་ཟེར་ན་སེམས་སྐྱེ་བ་མེད་ཟེར་ན། མི་སྐྱེ་ཟེར་ན་མངོན་སུམ་དང་འགལ་གྱི་རེད། སེམས་ད་ལྟ་མི་གནས་སེམས་ལ་རྒྱུན་དུ་མང་གི་ཡོང་གི་ཡོད་པ། སེམས་ལ་ད་ལྟ་མི་གནས་ཡང་སེམས་ལ་དྲན་རྒྱུ་མང་གི་སྐྱེ་གི་ཡོད་པ། དེ་དེ་མངོན་སུམ་དང་འགལ་སོང། ཨཱ་དེ་སྲོག་ཆགས་ཤེས་ཤེས།

འགྱུར་མེད་ཅིང་རང་བཞིན་གཞན་དུ་མི་འགྱུར་བ། རྟག་བརྟན་ཐེར་ཟུག་གྱུར་པས་ན་མ་རིག་པ་དང་མ་རིག། རྟག་བརྟན་ཐེར་ཟུག་གྱུར་པས་ན་མ་རིག་པ་དང་ཁས་བླངས་འགལ། ད་སེམས་སྐད་ཅིག་སྔ་ཕྱི་ཡོད་པས་སྐད་ཅིག་སྔ་མ་དེ་སེམས་ཀྱི་སྐད་ཅིག་སྔ་མ་དེའི་བདེན་པར་སྣང་བའི་སྣང་ཚུལ་དེ་སེམས་དང་ལྷན་ཅིག་ཏུ་འགྱུར་བ་མེད་ཅིང། སེམས་དང་ལྷན་ཅིག་ཏུ་འགྱུར་བ་མེད་པར་གནས། སེམས་དང་ལྷན་ཅིག་ཏུ་འགྱུར་བ་མེད་པར་གནས་ཟེར་སོང་ན། རང་བཞིན་གྱིས་འགྱུར་བ་མེད་པར་གནས་རང་བཞིན་གྱིས་གྲུབ་པ་ཡིན་ཟེར་དགོས་པ་རེད། ཁྱོད་རང་སྣང་བའི་སྣང་ཚུལ་དེ་སེམས་དང་ལྷན་ཅིག་ཏུ་འགྱུར་མེད་དུ་རང་བཞིན་གྱིས་འགྱུར་བ་མེད་པར་གནས་ཅིང། རང་བཞིན་གཞན་དུ་མི་འགྱུར་བ། རང་བཞིན་གྱིས་གྲུབ་པ་ཡིན་ན་གཞན་དུ་མི་འགྱུར་བ། རྟག་བརྟན་ཐེར་ཟུག་ཏུ་གྲུབ་པས་ན་ད། མ་རིག་པ་དང་ཁས་བླངས་འགལ། སེམས་ཀྱི་སྐད་ཅིག་སྔ་མ་དེ་ཚོའི་ཚེ་ནི། སེམས་རང་བཞིན་གྱིས་མ་གྲུབ་པ་དེ། མ་རིག་པ་ཤེས་མ་བྱུང་ཟིན་གྱི་དེ་དང་འགལ་བ་ཆགས། མ་རིག་པ་དང་འགལ་བ་ཆགས་སོང་རྟག་བརྟན་སེམས་ཁོ་རང་བཞིན་སེམས་སྐད་ཅིག་སྔ་མ་ཡི་གེ་བདེན་པར་སྣང་བའི་སྣང་ཚུལ་དེ་རང་བཞིན་གྱིས་གྲུབ་པ་ཡིན་ན་ཁོ་རྩ་ནས་འགྱུར་བ་མེད་པར་བྱེད་པས། ཁོ་འགྱུར་བ་མེད་པར་བྱེད་ན་ཁོས་དེ་ནི། སེམས་ཀྱི་རང་བཞིན་དེ་མ་རིག་སེམས་ཀྱི་དེ་དང་འགལ་སོང། ཁོས་མ་རྟོགས་མ་རིག་པ་ནི་མ་རྟོགས་པ་དང། མ་རྟོགས་པ་དེ་དང་འགལ་སོང། ད་སྐད་ཅིག་ཕྱི་མར་འགྱུར་བ་མེད། ད་ལྟ་བ་ཡང་མེད་པས་དགག་བྱ་སྐད་ཅིག་ཕྱི་མ་ཁོ་ཡང་ནི་དགག་བྱར་བྱ་རང་བཞིན་གྱིས་གྲུབ་པ་ཡིན་ན་སེམས་སྐད་ཅིག་ཕྱི་མ་ཁོ་རང་བཞིན་གྱིས་གྲུབ་པར་ཁོ་རང་ཡིན་ན་བདེན་པར་གྲུབ་ཟིན་གྱི་བ་རང་བཞིན་རང་བཞིན་སྐད་ཅིག་ཕྱི་མར་རང་བཞིན་གྱིས་གྲུབ་པ་ཡིན་ན་སྐད་ཅིག་ཕྱི་མ་དེ་ལས་འགྱུར་བ་མེད་དེ། ད་ལྟ་བ་ཡང་མེད་པས་དགག་བྱ

ལྟོས་པ་དང་སྐྱེ་བ་དེ་འདྲའི་དང་ཕྲ་བཞག་ལ་བདེན་པར་གྲུབ་པའི་ལྟོས་མེད་མིན་དེ་མིན་ན་དེ་ནི་བདེན་པར་གྲུབ་པའི་ལྟོས་མེད་དེ་མིན། ལྟོས་མེད་སྐྱེ་བ་མེད་པ་དང་འགྱུར་བ་མེད་པ་བདེན་གྲུབ་འགྱུར་བ་ཙམ་ནི་རང་བཞིན་འགྱུར་བ་མེད་པ་དེ་ལ་ལྟོས་མེད་སྐྱེ་བ་མེད་པ་དང། གཞན་ལ་རག་ནི་མ་ལུས་པའི་རྟག་བརྟན་ཐེར་ཟུག་ཁས་ལེན་པ། དངོས་འགལ་ཡིན་པ། མ་རིག་གམ། སོ་ད་དེ་རྟག་བརྟན་སྤྱི་སོ། གཞན་ལ་རག་མ་ལས་པ་མ་ལས་པའི་རྟག་བརྟན་ཐེར་ཟུག་ཁས་ལེན་པ་དེ་དང། གཞན་ལ་ལྟོས་པ་གཉིས་པོ་དེ་དངོས་འགལ་ཡིན་པ་དངོས་འགལ་པས། ལྟོས་མེད་སྐྱེ་བ་མེད་པ་ཅིག་འགྱུར་བ་མེད་པ་དེ་ལ་ཨ་ལ་བདེན་པར་གྲུབ་པའི་ལྟོས་མེད་བྱེད། བདེན་པར་གྲུབ་པ་ཡིན་ན་ལྟོས་མེད་ཅིག་འགྱུར་བ་མེད་སྐྱེ་བ་མེད་པ། གཞན་ལ་རག་ནི་མ་ལུས་པའི་རྟག་བརྟན་ཐེར་ཟུག་ཁས་ལེན་པ། དངོས་འགལ་ཡིན་པ། མ་རིག་གམ། དེ་འདྲའི་དངོས་འགལ་ཡིན་པ་དེ་མ་རིག་གམ། མ་རིག་གམ། ད་ལྟ་བ་དང་ལྷན་ཅིག་ན། ད་དེ། དངོས་འགལ་ཡིན་པ་དེ། དངོས་འགལ་ཡིན་པ་དེ་མ་རིག་པ། མ་རིག་པའམ། མ་རིག་གམ། མ་རིག་གམ། ད་ལྟ་བ་དང་ལྷན་ཅིག་གནས་ན། དེ་ལ་ཡང། སྐད་ཅིག་སྔ་ཕྱི་ཡོད། སྔ་ཕྱི་གོང་གི་རིགས་པས་མཚུངས་དེ་ནས་དེ་ལ་ཡང་ཁོ་ལྟོས་མེད་ཡིན་པ་ཡིན་ན་ཐེར་ཟུག་རྟག་པ་གནས་པའི་དངོས་འགལ་དེ་འདྲ་བ་ཡིན་ན་ཁོས་མ་རིག་པ་ཟེར་ཡས་ཅིག་དང། ཁོ་ད་ལྟ་བའི་སེམས་དང་ལྷན་ཅིག་ཏུ་གནས་ཟེར་ཡས་ཅིག་དང། ཁོ་ལ་སྐད་ཅིག་སྔ་ཕྱི་ཡོད་ཟེར་ཡས་ཅིག་དང་བ་དེ་ཚོ་མོ་ཡོང་ཡས་མོ་ཁོ་ལྟ་གཏན་ཚིགས་སུ་བསྡད་དེ་བ་བ་ཁོ་ཁོ་ལ་བཏང་ཡིན་པ་དེ་ཡང་སྐད་ཅིག་སྔ་ཕྱི་ཡོད། སྔ་ཕྱི་གོང་གི་རིགས་པས་མཚུངས། གོང་གི་རིགས་པས་མཚུངས། དེ་ཡི། དེ་ནི། དེ་འདྲ་ཡིན་པས་དེ་ཡི་དེ་ནི་ད་ལྟར་ལྷན་ཅིག་ན། དེ་ལའང་སྔ་ཕྱི་གོང་དང་མཚུངས། དེ་ཡང་ད་ལྟར་དེ་རུ་ལྷན་ཅིག་ཏུ་གནས་པ་ཡིན་ན་དེ་ལ་ཡང་སྔ་ཕྱི་སེམས་སྔ་ཕྱི་ཡོད་པ་དང་དེ་ནི་སྔ་ཕྱི་གོང་དང་རིགས་པ་དེ་ག་དང་མཚུངས། དེ་བཞིན་དུས་མཐའི་སྐད་ཅིག་དང། ད་ལྟར་མ་ཟད་བར་དུ་དཔྱད། དེ་ནས་དུས་མཐའི་སྐད་ཅིག་མ་དང། ད་ལྟ་མ་ཟད་བར་དུ་ཐུགས་སུ་དཔྱད་པ་བྱས་ན། དཔྱད་པ་བྱས། ད་ལྟར་ཟད་པའི་དུས་ཕྱིན་དུས་བྱུང་ཕྱིན། ཟད་པའི་དུས་བྱུང་ཕྱིན་ལྷན་ཅིག་གནས་པའི་གནས་མེད་ཅིང། ད་ལྟ་ཟད་པའི་དུས་ཕྱིན་དུས

ཁོ་དང་ལྷན་ཅིག་ཏུ་དེ་འབྲེལ་གྱི་རྟ་སྟེང་ཐིག་སུ་ཡིན་གྱི་སེམས་དེ་རིམ་པ་ཅན་མ་ཡོང་ཡས་དེ་མ་བྱུང་བ་པ། རིམ་པ་ཅན་ཡོང་ཡས་མ་བྱུང་ན་ཁོ་མ་སྨིན་ན་ཁོ་དང་ལྷན་ཅིག་གང་བྱེད་ནས་ཀྱི་པ། འོ་རེག་པའི་དེ་འདྲས་ཙང་ཡིན་སོ་ནུག་ཁྲོས་ནས་སུ་དང་ལྷན་ཅིག་གནས། རང་བཞིན་གཞན་དུ་མི་འགྱུར་བའི་བདེན་པར་གྲུབ་པས་གང་དུ་ཕྱིན། ད་ཁོ་རང་བཞིན་གྱིས་གྲུབ་པ་བས་རང་བཞིན་གཞན་དུ་འགྱུར་བ་མེད་པས་བདེན་པར་གྲུབ་པ་དེ་དེ་གང་དུ་བདེན་གྲུབ་དེ་གང་དུ་ཕྱིན། དངོས་སུ་འགལ་བ་མ་མཐོང་ངམ། ཁྱོད་ཀྱིས་བསྐྱེད་པའི་དུག་གསུམ་དེ། དངོས་སུ་འགལ་བ་མཐོང་གི་མི་འདུག་གཱ་ཅིག་བྱས། དེ་མ་ཟད་བདེན་འཛིན་བདེན་འཛིན་ཁྱོད་རང་བསྐྱེད་པའི་ཁྱོད་ཀྱིས་བསྐྱེད་པའི་དུག་གསུམ་དེ། དང་པོ་ཞེ་སྡང་བསྐྱེད་པའི་ཚེ། ཞེ་སྡང་བདེན་པར་གྲུབ་པ་ཡིན་ཁྱོད་རང་ད་ལྟ། དང་པོ་སྐྱེ་ཡས་ཀྱི་དུག་གསུམ་སྐྱེ་དུས་ཙ་ན་དུག་གསུམ་ཞེ་སྡང་འདི་བས་ཞེ་སྡང། དང་པོར་ཞེ་སྡང་སྐྱེས་པས་ཞེ་སྡང་བདེན་པར་གྲུབ་པ་ཞེ་སྡང་སྐྱེས་ན་ཞེ་སྡང་ཁྱོད་རང་བདེན་པར་གྲུབ་པ་ཅིག་ཀྱང་སྤྱོད་པ་ཁོ་རང་བདེན་གྲུབ་འཛིན་པ་ཞེ་སྡང་བདེན་པར། ཞེ་སྡང་བདེན་པར་གྲུབ་པ་ཡིན། སྣང་ཚུལ་ལྟར་དུ་གྲུབ་ན་བདེན་པར་གྲུབ་པར་སྣང་ཞིང་སྣང་བ་ལྟར་དུ་གྲུབ་པ་ཡིན་ན།

ཐབས་ཀྱིས་ནི་མདོ་ལས་རིགས་པ་ནི་རང་གྲོལ་བ། འདོད་ཆགས་སོགས་སུ་སྐྱེ་བ་འགལ། འདོད་ཆགས་སོགས་སུ་སྐྱེས་པའི་ཚེ་ཡང་བདེན་པའི་རང་བཞིན་ཡང་འདོད་ཆགས་སོགས་སུ་སྐྱེ་དུས་ཚེ་ནི་འདོད་ཆགས་སོགས་བདེན་པར་གྲུབ་པ། བདེན་པའི་རང་བཞིན་ཡིན་ན་བདེན་པའི་རང་བཞིན་དེ་ནི་འགྱུར་མེད་པས། འགྱུར་མེད་རྟག་བརྟན་ཐེར་ཟུག་ལ་གནས་པས་ན། འགྱུར་མེད་རྟག་པར་འདོད་ཆགས་སུ། རིགས་ཀྱི་གཞན་དུ་འགྱུར་བ་འགལ། དེ་ནི་འགྱུར་མེད་རྟག་པ་ཡིན་གྱི་གི་འདོད་ཆགས་དེ་རིགས་གཞན་ལ་འགྱུར་བ་དེ་འགལ་བ་བས། ཡང་འདོད་ཆགས་ལས་གཏི་མུག་གཞན་སྐྱེས་སེ་ལ་སོགས་པ་འདི་ཡོང་ཡོད་མོད། དེ་སྐད་བཏང་སོང། གཏི་མུག་ལ་སོགས་ག་ན་མཆིས་དེ་ནི་གཏི་མུག་ཡོང་ཡས་ག་ན་ཡོད་པ། གཏི་མུག་དང་ནི་ལྷན་ཅིག་ཏུ་གནས་སོ་ཞེ་ན་ཡང། བདག་འཛིན་གྱི་གཏི་མུག་དང་ལྷན་ཅིག་ཏུ་གནས་སོ་ཞེ་ན། རང་སྔ་མའི་རིགས་པ་དེ་རང་སོ་ན་གནས། གཏི་མུག་དང་ལྷན་ཅིག་ཏུ་གནས་སོ་ཞེ་ན། སྔ་མ་ཡི་སྐྱོན་ནི་འདིར་ཡང་སོ་ན་གནས། ཡང་གཏི་མུག་དེ་ལ། སྐད་ཅིག་སྔ་ཕྱི་ཡོད་མེད་ཅི། སྐད་ཅིག་སྔ་མ་དང་ཕྱི་མ་ཡོད་ན། སྐད་ཅིག་སྔ་མ་དེ་རང་བཞིན་གྱིས་གྲུབ་པ་བས་ཕྱི་མར་ཡོང་བཞིན་ཡོད་མི་འདུག་གམ། ཡང་སྐད་ཅིག་སྔ་མ་དེ་རང་ལ་རང་བཞིན་གྱིས་གྲུབ་པ་ཡིན་ན་དེ་རང་རང་ལ་འགལ་ཟླའི་བ་ཆགས་པ་བས་མ་ཕྱི་མ། སྐྱོན་བརྗོད་ནི་ཡོང་ཡས་དེ་མི་འདུག་ག་ཟེར་བདག་གི་རིགས་པ་དེ་ཚོ་དང་སྔ་མའི་རིགས་པ་སྐྱོན་ནི་འདིར་ཡང་སོ་ན་གནས་ད་སེམས་ནི་གཅིག་པུ་ཁོ་ན་དང་ད་དེ་ནས་ལེན་གོ་རྒྱ་ཁྱི་གམ་པ་ཟེར་ན་སེམས་ནི་གཅིག་པུ་ཁོ་ན་དང་ལྷན་ཅིག་ཏུ་ནི་གནས་ཞེ་ན་སེམས་གཅིག་པུ་ཁོ་ན་དང་དེ་ནས་ལྷན་ཅིག་ཏུ་གནས་ཞེ་ན་ད་དེ་མི་གནས་པ་གང་ལབ་ན་སེམས་ནི་བདེན་པར་གྲུབ་པ་སྣང་ཚུལ་གཞན་དུ་མི་འགྱུར་ན་སེམས་ཁོ་བདེན་པར་གྲུབ་པ།

ན་བྱས་པ་ཟེར་ན་དགེ་དང་མི་དགེ་ལུང་མ་བསྟན་མེད་པའམ་སེམས་ལས་བྱུང་བ་འགག་དགེ་དང་མི་དགེ་ལུང་མ་བསྟན་ལུང་མ་བསྟན་མེད་པའམ་དེ་ཚོ་གང་པོ་སེམས་ལས་བྱུང་བ་དེ་འགག་སོང་སེམས་ནི་རང་བཞིན་གྲུབ་པ་ན་དགེ་སྡིག་ལ་སོགས་ལས་འབྲས་རྣམས་སེམས་རང་བཞིན་གྱིས་གྲུབ་པ་བས་སེམས་རང་བཞིན་གྱིས་གྲུབ་པ་ཡིན་ན་དགེ་སྡིག་ལ་སོགས་ལས་འབྲས་རྣམས། གར་གསོག་པ་མེད་ཅིང་མྱོང་བ་མེད། སེམས་རང་བཞིན་གྱིས་གྲུབ་པ་སེམས་རང་བཞིན་གྱིས་གྲུབ་པ་ཡིན་ན་སེམས་ཁོ། རྟག་བརྟན་ཐེར་ཟུག་ལ་གནས་པའི་རྟག་པ་ལ་ཕྱིན། རྟག་བརྟན་ཐེར་ཟུག་ལ་གནས་པའི་རྟག་པ་ལ་ཕྱིན་ན་ཁོ། དེ་ནི་ལས་གསར་དུ་བསོགས་པ་དང། ཡང་འབྲས་བུ་མྱོང་བ་ཟེར་གྱི་དེ་ལྟ་ཡོང་ཡས་མེད། འབྲས་བུ་མྱོང་བ་མེད། འཁོར་བ་མེད་ཅིང་མྱ་ངན་འདས་ཟེར་ན་འཁོར་བ་ཡང་མེད། མྱ་ངན་ལས་འདས་པ་ཡང་མེད། ཆོས་ཕུང་བརྒྱད་ཁྲི་བཞི་སྟོང་མེད། སྐྱབས་གནས་དཀོན་མཆོག་གསུམ་ཡང་མེད། དུག་གསུམ་མེད་ཅིང་དེས་བསྐྱེད་པའི། ཉོན་མོངས་བརྒྱད་ཁྲི་བཞི་སྟོང་མེད། མདོར་ན་ཐམས་ཅད་མེད་པས་ན། འགལ་འདུའི་ཕུང་པོ་ཆེན་པོར་འགྱུར། ན་ཐམས་ཅད་མེད་པར་གྱུར་ན། འགལ་འདུའི་འགལ་བ་འགལ་འདུའི་ཕུང་པོ་ཆེན་པོར་འགྱུར། གོང་དུ་ཁྱོད་ཀྱིས་ཁས་བླངས་པའི་ང་ཡི་འཁོར་དུ་གཏོགས་པ་ཡི། ཉོན་མོངས་བརྒྱད་ཁྲི་ཁས་ལེན་དང། ཀུན་ལ་ང་ཡི་བྱིན་རླབས་ཀྱི། ཁས་ལེན་ཐམས་ཅད་འགལ་འདུར་ནི། སོང་ངམ་མ་སོང་ཅེ་རེ་ལོང། ད་འགལ་འདུ་ལ་ཁྱོད་རང། གོང་དུ་བཤད་པའི་དེ་ཚོ་གང་པོ་ཁྱོད་རང་གི་འགལ་འདུ་ལ་ཕྱིན་འདུག་གམ་མི་འདུག་ཁྱོད་རང་བསམ་བློ་གཏོང་སོང་ཡིན་པས། སོང་ངམ་མ་སོང་ཅེ་རེ་ལོང། ཡང་ན་སྨྱོན་ནམ། གང་ཟག། སྨྱོན་ནམ་སྨྱོ་འམ་ཅི། སྨྱོན་ནམ་སྨྱོ་ཚར་སྨྱོ་ཚར་འམ་ད་སྨྱོ་འམ་ཅི། བདེན་པར་གྲུབ་ལ་ཆུ་རྒྱུན་མེད། ཆུ་རྒྱུན་ཡོད་ན་བདེན་གྲུབ་འགལ། འོ་ད་དེ་རང་བས། བདེན་པར་གྲུབ་ལ་ཆོས་སྐུ་མེད། བདེན་པར་གྲུབ་ན་དེ་ནི་ཆོས་སྐུ་ཡོང་ཡས་མོ། ཆོས་སྐུ་རྒྱུན་སྡོད་མོ་སོ་ན་ཁོ་རང་གནས་ནས་འོ་ཅིག་ཅིག་པས་ས་དུ་མ་འཁྲུ་བ་དེ་ཅིག་སེང་གེ་དེ་ཡོང་ཡས་ཙང་མོ།

སེམས་ནི་ལྷ་རུ་སྐྱེས་པའི་ཚེ། དེ་ཡང་གཟུགས་མེད་ཁམས་སྐྱེས་ཚེ། སེམས་ནི་གཅིག་པུ་ལ་དམིགས་ནས་བདེན་པར་གྲུབ་པར་བཟུང་བས་ན་བདེན་འཛིན་གཞན་དུ་མི་འགྱུར་བའི་ཕྱིར་དུ། བདེན་འཛིན་གཞན་དུ་མི་འགྱུར་བའི་ཕྱིར་དུ་གཞན་དུ་སྐྱེ་བ་འགལ།